གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ང་སྒྲོན་ཡིན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་ཡི་བོད་ཟླ་དང་པོ་ཡི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུ། གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་ལས་རིམ་ཁག་གི་དང་པོར་འགྲོ་བ་མི་ཡི་ཐོབ་ཐང་ལྟ་ཞིབ་ཚོགས་པ་གིས་རྒྱ་ནག་གཞུང་གིས་སྡེ་དགེ་དབོན་སྟོད་ཁུལ་དུ་འཛིན་བཟུང་བྱས་པའི་དགེ་འདུན་པ་དང་ས་གནས་ཡུལ་མི་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་གི་ཛ་དྲག་གི་གནས་ཚུལ་སྤེལ་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་གདའ། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་ཡིན་ནོ། སྐུ་མདུན་ཐོག་མ་ཕེབས་དུས་ད་ད་ག་ནང་ད་ག་རང་བཞིན་དང་འདྲ་དེ་ས་མཚམས་ལ་ཁེལ་བསྡད་ཀྱི་ཡོད་རེད་བོད་དང་ཡ་ནི་ང་ཚོ་རྒྱ་གར། དེ་བྱེད་དུས་ད་ཕ་གི་ནས་ཀན་ཛ་མ་ནི་ནས་བོད་ཀྱི་བར་ལ་ཀི་ལོ་མི་ཊར་གཅིག། དེ་ནི་རྒྱ་ནག་གཞུང་གིས་སྡེ་དགེ་དབོན་སྟོད་ཁུལ་དུ་བོད་མི་འཛིན་བཟུང་བྱས་པའི་གནས་ཚུལ་དང་འབྲེལ་བའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་གདའ།

ལོ་རྒྱུས་ཡུན་རིང་ལྡན་པའི་གི་བོད་ཀྱི་དགོན་སྡེ་དང་གྲོང་སྡེ་མང་པོ་རྩ་མེད་དུ་གཏོང་རྒྱུ་ཡིན་པར་བཀོད་ཡོད་པ་རེད། ཡང་དེའི་ཐད་ལ་འགྲོ་བ་མི་ཡི་ཐོབ་ཐང་ལྟ་ཞིབ་ཚོགས་པ་ཡི་རྒྱ་ནག་སྡེ་ཚན་གྱི་འགན་འཛིན་ལས་ཚབ་མ་ཡ་ཝང་གིས་རྒྱ་ནག་གཞུང་གིས་ཞི་བའི་ངོ་རྒོལ་བྱེད་མཁན་མང་ཚོགས་རྣམས་དེ་ལྟ་བུ་ཡི་གཞི་རྒྱ་ཆེན་པོ་གི་ཐོག་ནས་གང་བྱུང་གི་འཛིན་བཟུང་བྱེད་བཞིན་ཡོད་པ་དེ་ཡི་ཐོག་ནས

རྒྱ་ནག་གཞུང་གིས་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་དེས་ལོ་རྒྱུས་ཡུན་རིང་ལྡན་པའི་བོད་ཀྱི་དགོན་སྡེ་དང་གྲོང་སྡེ་མང་པོ་རྩ་མེད་དུ་གཏོང་རྒྱུ་ཡིན་པ་སོགས་བཀོད་འདུག་འདིའི་ཐད་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་གྱི་འགན་འཛིན་ལས་ཚབ་མཱ་ཡ་ཝང་ཡིས། རྒྱ་ནག་གཞུང་གིས་ནམ་རྒྱུན་ནས་མང་ཚོགས་ཀྱི་ངོ་རྒོལ་ལས་འགུལ་དགྲར་འཛིན་གྱི་ཡོད་ལ།

སློབ་གྲྭ་ཁག་ལ་བོད་རིགས་ཕ་མ་དང་སྤྱི་དམངས་ནས་བོད་ཡིག་སློབ་ཁྲིད་དགོས་སྐོར་བརྗོད་པ་ཡིན་ན་རྒྱ་ནག་གུང་ཁྲན་མི་སྣ་གིས་སློབ་ཕྲུག་ཚོ་གི་ལག་ཏུ་བོད་ཡིག་གི་སློབ་དེབ་བཞག་ནས་པར་དང་བརྙན་པར་སོགས་བླངས་ཏེ་སྤྱི་ཚོགས་དྲ་ལམ་ཁག་གི་ནང་ལ་སྤེལ་ནས་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་སྐོར་བརྗོད་པ་ལས་བོད་ཡིག་སློབ་ཁྲིད་དེ་མིང་ཙམ་ལས་མེད་པ་དེ་འགྲེལ་བརྗོད་རྒྱག་གི་མེད་པ་རེད། རྒྱ་ནག་གཞུང་གིས་སློབ་འགོ་ཚུགས་པའི་གི་དུས་ཚོད་གཏན་འཁེལ་བྱས་པ་བཞིན་ལྷ་ས་དང་རྔ་བ་རྫོང་བསང་ཆུ་རྫོང་དཀར་མཛེས་ལྕགས་ཟམ་ཁ་རྫོང་ཀླུ་ཆུ་དང་རྨ་ཆུ་རྫོང་མངའ་རིས་རུ་ཐོག་རྫོང་དར་རྩེ་མདོ་ནག་ཆུ་འབྲི་རུ་རྫོང་སོགས་ཀྱི་གུང་ཁྲན་གྱི་ངོས་ནས་སློབ་འགོ་ཚུགས་པའི་གི་བརྡ་ཁྱབ་བཏང་ཡོད་པ་ལས།

བོད་དང་ས་འབྲེལ་ཆགས་པའི་རྒྱ་གར་བྱང་ཕྱོགས་ཨ་རུ་ནཱ་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པད་མ་མཁའ་འགྲོ་ལགས་ཀྱིས་ལམ་སྟོན་གནང་བ་ལྟར་དེ་སྔ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་པའི་སྐབས་མངའ་སྡེ་དེ་ཉིད་ཀྱི་ཀན་ཛམ་མ་ནི་ས་ཁུལ་ནས་མོན་རྟ་དབང་བར་གྱི་ཕེབས་ལམ་དེ་བཞིན་ཧ་ཅང་གི་རིན་ཐང་ཆེ་བའི་ས་ཚིགས་ཤིག་ལ་ངོས་འཛིན་གྱིས་ལོ་རྒྱུས་རང་བཞིན་ལྡན་པའི་ཕེབས་ལམ་ཞེས་ཉར་ཚགས་བྱས་ནས་ད་ཆ་མུ་མཐུད་ཡར་རྒྱས་གཏོང་མུས་ཡིན་འདུག་ཅིང་མོན་ཡུལ་སྐད་ཡིག་དང་རིག་གཞུང་རྒྱུན་འཛིན་དར་སྤེལ་ཚོགས་པའི་ཚོགས་གཙོ་བསྟན་འཛིན་འབྱོར་ལྡན་ལགས་ཀྱིས། ཕེབས་ལམ་དེ་ལ་སྤྱི་ལེ་དགུ་བཅུ་གོ་ལྔ་ཡོད་པ་དང་ཀན་ཛ་མ་ནི་ཁུལ་དུ་རྒྱལ་བ་རིན་པོ་ཆེ་མཆོག་གིས་ཕྱག་འཁར་གསོལ་སྩལ་མཛད་པ་དེ་ད་ཆ་ལྗོན་ཤིང་ཞིག་ཏུ་སྐྱེ་འཚར་བྱུང་ནས་མི་མང་ཚོས་དད་པ་ཆེན་པོའི་སྒོ་ནས་གནས་མཇལ་བྱ་ཡུལ་ཞིག་ཏུ་གྱུར་ཡོད་པ་མ་ཟད་ད་ལྟའི་ཆར་ལས་གཞི་དེ་ཡང་དད་ལྡན་པ་ཚོའི་གནས་མཇལ་དང་ཡུལ་སྐོར་བའི་ས་ཚིགས་ཤིག་ཏུ་འགྱུར་བའི་རེ་བ་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
སྐུ་མདུན་ཐོག་མ་ཕེབས་དུས་ད་ད་ག་ནང་ད་ག་ནང་བཞིན་དང་འདྲ་དེ་ས་མཚམས་ལ་ཁེལ་འདུག་གི་རོ་བོད་དང་ནི་ང་ཚོ་རྒྱ་གར། དེ་བརྒྱུད་དེ་ད་ཕ་གི་ནས་ཀན་ཛ་མ་ནི་ནས་བོད་ཀྱི་བར་ལ་ཀི་ལོ་མི་ཊར་གཅིག་ལྷག་ཅིག་མ་གཏོགས་ཡོད་ས་མ་རེད། ཨ་ནི་ཕ་གི་ནས་ད་ང་ཚོ་ཀན་ཛ་མ་ནི་ནས་འགོ་བཙུགས་པ་ཡིན་ན། ཀན་ཛ་མ་ནི་ནས་རྟ་དབང་བར་དུ་ད་འགོ་བཙུགས་པ་ང་ག་ལ་བར་ད་ཀན་ཛ་མ་ནི་ལ་ཐོག་མ་ཕེབས་ཁོང་རང་གི་ཕྱག་འཁར་ཕ་གི་ད་རྣམས་ནས་ཕ་གི་བཞག་གནང་བར་བ་ད་ད་ཤིང་སྡོང་ཆེན་པོ་ཞིག་ལ་གྱུར་ཡོད་རེད། ཀན་ཛ་མ་ནི་རྗེས་ལ་ཡ་ཆུ་དྭངས་མོ་ཆུ་དྭངས་མོ་རྗེས་ལ་གོར་ཟམ་དེ་ནས་ཨ་ནི་ཤག་ཏི་དེ་ནས་ལུམ་ལ། ཨང་ཀྲེང། སྐྱིད་ཆུ་དེ་ཀི་ལོ་མི་ཊར་སམ་བཏང་བ་ཡིན་ན་ཀི་ལོ་མི་ཊར་དགུ་བཅུ་གོ་ལྔ་ལྷག་ཙམ་ཡོད་རེད་རྟ་དབང་བར་དུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལོ་དེ་ཡི་ཕྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མཚོ་སྣ་ནས་རྒྱ་གར་གྱི་ས་ཐོག་ཏུ་ཐོག་མར་ཞབས་སོར་འཁོད་དེ་ཆུ་དྭངས་མོ་རུ་ཕེབས་འབྱོར་བྱུང་མཚམས་སུ་རྒྱ་གར་གཞུང་གིས Assam Rifles དམག་སྡེ་རུ་ཁག་གཅིག་ཆེད་གཏོང་གིས་མགོན་པོ་གང་ཉིད་མཆོག་ལ་ལོ་རྒྱུས་རང་བཞིན་གྱི་སྣེ་ལེན་དེ་ཞུས་ཡོད་པ་རེད། མོན་ཡུལ་སྐད་ཡིག་དང་རིག་གཞུང་རྒྱུན་འཛིན་དར་སྤེལ་ཚོགས་པ་ཡིས ྋགོང་ས་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་སྐབས་ཁུལ་དེར་ཞབས་སོར་འཁོད་ཡུལ་ས་གནས་ཁག་ལ་མཆོད་རྟེན་དང་འགྲེམས་སྟོན་ཁང་དེ་བཞིན་དགོན་པ་ལ་སོགས་པའི་དྲན་རྟེན་གྱི་ལས་གཞི་མང་དག་ཅིག་གསར་རྒྱག་གནང་དང་གནང་མུས་ཡིན་པའི་ཁྲོད་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མོན་རྟ་དབང་གི་ལུང་ལ་ས་གནས་སུ་རྒྱལ་བའི་དྲན་རྟེན་ཆེད་ཕོ་བྲང་ཞིག་གསར་རྒྱག་ལེགས་གྲུབ་ཀྱིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་སྨོན་མཛད་ནས་ཕོ་བྲང་གི་མཚན་ལ་ཐར་འདོད་ནོར་བུ་གླིང་ཞེས་མཚན་གསོལ་མཛད་འདུག་པ་དང་དེའི་ཉེ་འཁྲིས་སུ་མགོན་པོ་གང་ཉིད་མཆོག་གི་རླབས་ཆེན་གྱི་མཛད་པ་འཕྲིན་ལས་དང་འབྲེལ་བའི་འགྲེམས་སྟོན་ཁང་ཞིག་ཀྱང་གསར་རྒྱག་བྱེད་མུས་ཡིན་པ་དེ་འབྱུང་འགྱུར་ཟླ་བ་དྲུག་ནང་ཚུད་ལ་ལེགས་གྲུབ་ཟིན་པའི་རེ་བ་གནང་གི་འདུག།
ཀན་ཛ་མ་ནི་དེ་ཉེ་ཆར་ནི ྋགོང་ས་མཆོག་རྩ་ལ་མཇལ་ཁ་ཞུ་ཡས་ཀྱི་སྐལ་བ་བཟང་པོ་གོ་སྐབས་ཅིག་རག་སོང་དེ་དུས ྋགོང་ས་མཆོག་ལ་ཞུ་ཡས་ཀྱི་འདི་འདྲས་ཅིག་བྱུང་སོང ྋགོང་ས་མཆོག་གིས་དེ་ལ་ཡ་སྤྱན་རས་གཟིགས་ཀྱི་ལྷ་ཁང་ནི་ཆུང་ཆུང་ཅིག་བཞེངས་དགོས་ཡས་ཀྱི་བཀའ་སློབ་ཕེབས་སོང། དེ་ནང་བཞིན་རྗེས་ནས་ནི་མངའ་སྡེ་བློན་ཆེན་སྤྱི་ཁྱབ་བློན་ཆེན་ནང་ནི་གྲོས་བསྡུར་བྱས་རྗེས་ནས་ནི་ཕ་གི་ང་ཚོས་ཀྱི་ད་ལྷ་ཁང་དེ་བཞེངས་ཚར་བ་ཡིན། མོན་ཡུལ་སྐད་ཡིག་དང་རིག་གཞུང་རྒྱུན་འཛིན་དར་སྤེལ་ཚོགས་པའི་ཚོགས་གཙོ་བསྟན་འཛིན་འབྱོར་ལྡན་ལགས་ནི་ལས་གཞི་དེ་དག་དང་འབྲེལ་བའི་ཐུགས་འགན་བཞེས་མཁན་གཙོ་གྲས་ཤིག་ཡིན་པ་མ་ཟད་ཀན་ཛ་མ་ནི་ཁུལ་དུ ྋགོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་སྲོལ་ཐོག་མ་དེ་ཡང་ཁོང་གིས་འགོ་འཛུགས་གནང་ཡོད་པའི་སྐོར། ངོ་སྤྲོད་གནང་གི་འདུག། སྐུ་མདུན་གྱི་འཁྲུངས་སྐར་དུས་ཆེན་ཐོག་མ་དེ་ནི་ངེད་ཀྱིས་ཕ་གི Organize བྱས་པ་ཡིན་ཀན་ཛ་མ་ནི་ལ། དེ་དུས་ནི་ང་ཚོ་དེ་ད་ག་ནང་བཞིན་གྱི་ས་ཆ་དེའི་ད་དགོན་པ་གྲོ་དང་ལྷ་ཁང་ཡོད་མ་རེད་པ། ཡིན་ནའི་ད་ལས། ད་ལན་གྱི་འཁྲུངས་སྐར་དུས་ཆེན་དེ་ང་ཚོ་ཕ་གི་ད་རྒྱས་པོ་བྱེད་ནས་ནི་ང་ཚོ་བརྩི་ཡ་ཡིན་ད་ཕ་གི་ནས་ད་རྒྱ་མི་གིས་རྙོག་དྲ་བྱས་པ་ཡིན་ན་རེད་ག་རེ་བྱེད་པས་ནི་ང་ཚོ་ལ་དེ་གིས་ཁྱད་པར་གང་ཡང་ཡོད་མ་རེད། གཙོ་བོ་ང་ཚོ་ད་རྒྱལ་བ་ཡིད་བཞིན་ནོར་བུ་སྐུ་ཚེ་ག་ལོར་ད་ཁྲི་ལོར་བརྟན་ཡ་དང་ནི་མགྱོགས་པོ་མིན་ག་ལོར་བོད་ལ་ཡ་ཕེབས་ཐུབ་ཡ་ཡིན་ནི་ད་ག་ནང་བཞིན་གྱི་ཕེབས་ལམ་འདི་རྟ་དབང་ནས་ང་ཚོ་གིས་ཕེབས་ཐུབ་པ་ཡིན་ན་ང་ཚོ་གིས་འདི་རང་ནས་རེ་བ་ཤུགས་ཆེན་པོ་ཅིག་དང་སྨོན་ལམ་ད་ག་ནང་བཞིན་རྒྱག་གི་ཡོད་ལ། ད་ལྟའི་ཆར་རྟ་དབང་གི་མི་འབོར་བརྒྱ་ཆ་བདུན་ཅུ་མ་ཟིན་ཙམ་ནང་པ་ཡིན་པ་མ་ཟད་མོན་རྟ་དབང་ནི་རྒྱལ་དབང་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་གི་འཁྲུངས་ཡུལ་ཡང་ཡིན་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་བཞི་ལོར་བོད་དང་རྒྱ་གར་གྱི་ས་མཚམས་སུ་མེག་མོན་ས་ཐིག་ཟེར་བ་གསར་དུ་རྟགས་བརྒྱབ་ནས་སྐབས་དེར་མོན་རྟ་དབང་དེ་བཞིན། British India། རྒྱ་གར་དབྱིན་གཞུང་གི་ས་ཁོངས་སུ་བཅུག་ཡོད་པ་ལོ་རྒྱུས་ནང་གསལ་ཡོད་ལ། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་རྒྱ་གར་གྱིས་ས་ཁུལ་དེར་ཨ་རུ་ན་ཅལ་མངའ་སྡེ་ཞེས་ཡོངས་གྲགས་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཧྥ་རན་སི་ཡི་ཆབ་སྲིད་མི་སྣ་དང་ཆེད་ལས་པ་མཉམ་ཞུགས་ཀྱི་ཐོག་ནས་བོད་དོན་གྱི་ཐད་ལ་བགྲོ་གླེང་ཚོགས་འདུ་ཞིག་གནང་ཡོད་འདུག་དེ་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་དགོང་ཕྱོགས་བོད་མི་མང་ཡོ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་བཀོད་སྒྲིག་གི་འོག་ཧྥ་རན་སི་ཡི་ཆབ་སྲིད་མི་སྣ་གཉིས་དང་ཆེད་མཁས་པ་གདན་ཞུས་ཀྱི་ཐོག་ནས་རང་དབང་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་ཚོ་གིས་རྒྱ་ནག་དམར་ཤོག་ཚོགས་པ་ཡི་དྲག་གནོན་གྱི་འོག་ཏུ་མྱངས་དང་མྱོང་བཞིན་ཡོད་པའི་གི་མི་རིགས་སོ་སོ་ཡི་གནས་བབ་ཀྱི་ཐད་ལ་བརྟག་དཔྱད་དང་བགྲོ་གླེང་ལྷུག་པོ་གནང་ཡོད་པ། བོད་མི་མང་ཡོ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། ཡང་ཁོང་གིས་གདན་ཞུ་ཡི་སྐུ་མགྲོན་དུ་ཕ་རི་སི་ཡི་གྲོང་ཁྱེར་གྲོས་ཚོགས་འཐུས་མི་ལྕམ Geneviève Garrigos མཆོག་ནས་བགྲོ་གླེང་དབུ་འབྱེད་ཀྱི་གཏམ་བཤད་གནང་ཡོད་པ་དང། ལྕམ་སྐུ Marie Holzman མཆོག་ནས་ད་ལྟ་ཡི་རྒྱ་ནག་དམར་ཤོག་ཚོགས་པ་ཡི་ནང་ཁུལ་གྱི་དབང་ཆ་ཡི་འཐབ་རྩོད་ངར་ཤུགས་ཆེན་པོ་ཡོད་པའི་གི་རྟགས་མཚན་མང་པོ་ལུང་འདྲེན་གྱིས་དཔྱད་གཏམ་སྤེལ་བ་དང། ཡང་སྐུ་ཞབས་སྒྲེ་ནོར་མཆོག་གིས་རྒྱ་ནག་གཙོས་པའི་གི་ཕྱི་ཚེ་རྒྱལ་ཁབ་ཚོ་གི་བར་གྱི་སྤྱི་ཡོངས་ཀྱི་ས་བབ་ཆབ་སྲིད་ཀྱི་སྟེང་ཕྱོགས་བསྡོམས་བྱེད་ཚུལ་གང་ཡོད་ཀྱི་ཐད་ལ་གསུང་བཤད་གནང་ཡོད་པ་དང། དེ་བཞིན་ཕ་རི་སི་ཡི་རྫོང་ཁག་བཅོ་བརྒྱད་ཀྱི་ས་གནས་འཐུས་མི་དང་ཧྥ་རན་སི་ཡི་སྤྱི་ཚོགས་རིང་ལུགས་ཚོགས་པ་ཡི་ཚོགས་གཙོ་སྐུ་ཞབས་ཁེ་ཝིན་མཆོག་ནས་བོད་མི་རིགས་ཀྱི་འཐབ་རྩོད་ནི་རང་དབང་དང་དམངས་གཙོ་འགྲོ་བ་མི་ཡི་ཐོབ་ཐང་དང་དྲང་བདེན་གྱི་ཆེད་དུ་ཡིན་སྟབས།

ཡང་ཉི་ཧོང་གི་ནང་ལ་མི་འབོར་ཉུང་བའི་གི་དཀའ་ངལ་ཇེ་ཆེར་སོང་བའི་གི་གནད་དོན་དང་འབྲེལ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོར་ཉི་ཧོང་རྒྱལ་ཁབ་ནང་ཕྲུ་གུ་གསར་སྐྱེས་ཀྱི་གྲངས་འབོར་དེ་ནི་ལོ་རྒྱུས་ཐོག་གི་དམའ་ཤོས་སུ་ཆགས་ཡོད་པ་རེད་འདུག་དེ་ཡང Reuters གསར་ལས་ཁང་གིས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་ཉི་ཧོང་གི་རྒྱལ་ས་ཊོག་ཁྱོ་ནས་གནས་ཚུལ་སྤེལ་བ་ལ་གཞིགས་ན་གཟའ་མིག་དམར་གྱི་ཉིན་ཉི་ཧོང་གཞུང་གིས་ཐོག་མ་ཡི་བསྡོམས་རྩིས་ཞིག་སྤྱི་བསྒྲགས་གནང་ཡོད་པའི་གི་ནང།

དེར་བརྟེན་རྒྱ་ནག་གཞུང་གིས་ཕྱི་ཚེས་བཅོ་ལྔ་ཉིན་ས་གནས་སུ་དམ་བསྒྲགས་བྱེད་འགོ་བརྩམས་ཡོད་པའི་རྐྱེན་གྱིས་ས་གནས་ཀྱི་གནས་ཚུལ་རྒྱུས་ལོན་བྱེད་རྒྱུ་ཧ་ཅང་དཀའ་མོ་ཆགས་ཡོད་ན་ཡང། དེ་འབྲེལ་བརྙན་ཐུང་ཁག་ཅིག་ཕྱི་ཕྱོགས་སུ་འབྱོར་ཡོད་པའི་ནང་དུ། དགེ་འདུན་པ་ཞིག་གིས་དབུ་ཁྲིད་པའི་སེར་སྐྱ་མང་ཚོགས་ནས་ཁོང་ཚོ་གནས་སྤོར་དགོས་པའི་སློབ་གསོ་གཏོང་བར་ཡོང་མཁན་རྒྱ་ནག་གཞུང་གི་ས་གནས་དཔོན་པོ་དང་ལས་བྱེད་པའི་མདུན་དུ་པུས་མོ་བཙུགས་ནས་ཞུ་བ་འཐེན་གྱི་ཡོད་པ་མཐོང་རྒྱུ་འདུག་ལ།

རྒྱན་སྤྲུལ་བྱམས་པའི་སྐྱེས་དམིགས་བསལ་གྱི་བོད་སྐད་གདན་ཁྲི་རྩ་ཆེན་དེ་འདྲ་ཡོད་བསྡད་ཟེར་གི་ད་དགོན་པ་དཔེར་ན་དབལ་སྟོད་དགོན་པ་དེ་འདྲ་ཡོད་གི་རེད་ཨ་ནི་ལྷ་འབྲོང་དགོན་པ་ཟེར་ཡོད་གི་རེད་ཡེ་ན་དགོན་པ་ཡོད་གི་རེད་ཨ་ནི་དགོན་གསར་དགོན་པ་ཡོད་གི་རེད་རྭ་སྟེང་དགོན་པ་ཡོད་གི་རེད་དེ་གི་ཕྱོགས་ནས་ཡང་ད་འདོན་བཀྲ་ཤིས་དགོན་པ་ཡོད་གི་རེད་པགས་རོག་དགོན་པ་ཡོད་གི་རེད་དེ་འདྲ་ཡང་བཏུས་པ་ཡིན་ན་ཨ་ནི་མཁའ་འགྲོ་དགོན་པ་ཡོད་གི་རེད་དེ་འདྲའི་སྐད་གདན་མང་པོ་ཅིག།